སྐུ་གཟུགས་བཟང་པོ་ད་རེས་ཀྱི་ལས་རིམ་དབྱིན་གསེར་རྣམ་སྨིན་ཡོངས་ལུགས་སྐལ་བཟང་རྡོ་རྗེ་ཉིད་ཁ་ཐུག་ལས་སྐྱབས་རྒྱུན་རྩ་བ་དབྱིག་ཤུལ་གྱི་མཚན་ལུགས་བྱོན་པ་ལས་སོ་སའི་ཞུ་ནི་དང་སྤྱི་ཁ་ད་རེས་ཀྱི་ལས་རིམ་བརྒྱད་ཁྲིའི་བདུན་ལུགས་དམག་འཛིན་མ་འོངས་ལུང་བསྟན་གྱི་རེ་བ་ད་རེས་ང་བཅས་འཇིག་རྟེན་ན་ངོ་མ་རང་ག་སྤྱིའི་བེའུ་དབྱིངས་ན་ཡོད་ལེའུ་གཟུགས་ཁ་ལས།

ཡིན་པས་མའོ་ལུང་ཏིང་གི་དཔེ་དེབ་ནང་ང་ཅེ་ལུ་སུང་མས་ཞིང་ཁམས་ནང་ན་དམག་འཁྲུག་ལང་ནོ་ཞིང་ཁམས་ནང་དམག་ཆེན་འདི་ཆོས་ཀྱི་ཡིད་མི་ཚུགས་གམ་ཕོ་ཉར་གྱི་རྣམ་ཡིན་ས་མི་རྣམ་རྟོག་ལང་སི་སི་ཐབས་བྲིན་སྦས་ནོ་དེ་གིས་གསུངས་ཚུལ་མའོ་ལུང་ཏེན་ན་སྟོན་མས་མའོ་ལུང་ཏིན་བཅུ་གཉིས་ཀྱི་བདུན་ལས། གོ་མཚོན་མཛོད། དེ་ལས་ཞིང་ཁམས་ནགས་ན་དམག་འཁྲུག་ལངས་ཏེ་ཕོ་ཉས་ཀྱི་དཔེ་མི་ཀ་ཡེལ་གཟན་མི་འདི་དང་ཁོ་ཡི་ཕོ་ཉ་ཚོ་གིས་གྲུ་དང་བྱང་ཕྲེང་བཅའ་བར་ཐོན་མ་ཚད་གྲུ་དང་ཁོ་ཡི་དམག་མི་ཚུགས་ཀྱི་ཡང་ཁོང་ཕོ་ཉ་ལུག་དམག་བཅབ་རུང་གླག་ཁད་མ་ཚུགས་པར་གྲུ་དེ་ཕམ་ཞིམ་ལས་ཁོང་འག་ར་ཞིང་ཁམས་ནགས་ན་སྡོད་པའི་གནས་མ་ཐོབ་པར་འཛམ་གླིང་འག་ར་ལུག་གུ་དཀོར་བཅབ་མི་བུའི་ཨ་མྱེ་ཡང་ཅིན་དུས་སའི་ཏན་གཟན་མི་གྲུ་འབུམ་འདི་དང་མཉམ་ཁོ་ཡི་ཕོ་ཉ་ཚོ་འག་ར། ས་གཞི་དགུ་དབྱུག་གུ་ཡི་ཞིང་ཁམས་ནགས་ན་དམག་འཛིན་ལྷ་ཡི་ཕོ་ཉ་ཆུ་དམག་འཛིན་ཞིང་ཁམས་ན་མ་ཤི་ཀ་དང་བདུད་དམག་འཛིན་སྦེ་ནུ་དེ་ག་དེ་བེ་ཨི་ན་དེ་གི་གཞན་ལུ་གུ་ཐོམ་ཆུ་ནི་གྲི་བ་ཆུ་བ་འོམ་ཨི་ག་ཅི་བེ་ཞིང་ཁམས་ན་དམག་ཆེན་འཇུམ་ཨི་ན་ཨ་ནི་གྲུ་ག་དེ་ལེ་འོམ་ཨི་ན། དེ་གི་བེ་ང་ཅི་གི་གཞན་འཛོམ་ཚུགས་ཀི་ཐབས་དོན་འདི་ཡང་ན་གསུང་ལྡེབ་ན་ལེ་ཨིན་བ་ཅིན་ང་བདེ་བ་སྐྱེ་ནི་ཡང་ན་གསུང་ལྡེབ་ན་ལེ་མེན་བ་ཅིན་དེ་ཆུ་ང་གི་དོན་ལུ་མེན།

ཞག་གཅིག་སྐྱོན་ཆོས་ཀྱི་རི་བོ་དམ་པ་གོ་ཆོད་ཞག་གཅིག་མི་ལྡོག་ནགས་ན་བྱབ་སྟོང་མེད་པར་ཆོས་ཀྱི་ཇོ་ཏོག་ཡོད་པ་ཡིན་སྐྱོན་ཆོས་ཀྱི་དུས་མ་རྫོགས་ཆོས་ཀྱི་གྲྭ་མ་རྫོགས་འཁོར་གྱི་གྲྭ་མ་རྫོགས་གསུང་རབ་ནང་ཁྲིའུ་བདག་འཁོར་གྱི་ལྷ་ཡི་ཕོ་ཉས་ཡང་ཡང་དག་པ་བཟོ་ནོ་ང་བྱེད་པའི་ས་ལུ་ལུ་སི་བར་གྱི་དཔའ་ཡུལ་སྐྱོན་ཆོས་ཀྱི་སྲིད་ཁྲི་བོ་ལོ་ཁར་ལས་ལམ་ཇོ་ཡི་ཚེ་འདས་བོ་ད་ག་ཆི་ཆི་མ་ཏྲའུ་ཆི། ཧ་དེ་སི་སི་པའི་ལྷ་ཡི་ཕོ་ཉ་ལུག་བྱུང་ནུ་ཨི་ཛི་ཀེལ་ཁེ་ཅི་བརྒྱད་བཅུ་བདུན་ཆོས་རའི་རྗེས་ཆགས་ལུག་རྟགས་ཞིམ་ལས་ཆོས་ཀྱི་སེམས་ན་ང་རྒྱལ་སྐྱེ་ནུ་ཆོས་རའི་ཚ་གདུང་ལུག་རྟགས་ཞིམ་ལས་ཆོས་ཀྱི་རེག་པ་ན་ན་ཉེ་ལྷའི་གཙུག་ནུ་ཨ་ནི་ལྷ་ཡི་ཕོ་ཉ་དེ་ཁོ་རའི་རྫས་རྣམས་ལུག་དམིགས་པ་དང་གཙོ་བོ་བསྟུན་ཏེ་སྡོད་མ་ཚད་དེ་ལས་ཁོ་རའི་དཔའ་ཉམས་ཀྱི་བས་དྲེགས་པ་ན་འཇུག་སོགས་ནུ་འཇིག་རྟེན་ཡང་དག་པ་དེ་ཚོ་དགའ་བདེ་བས་བྱུང་མོ་དེ་ལས་ཐར་ལམ་ཅི་ཡོད།

ཚུགས་མི་དགོ་སྤིན་པའི་སྐྱོན་ཆོས་ཀྱི་དངོས་གསུམ་དགོ་སྤིན་རིག་པ་མཁས་ཤོར་ལུགས་མནོ་བསམ་བཏང་ཤེས་མི་དགའ་ཀྱི་བརྩེ་བ་དང་དགའ་སྤྲོ་ཉམས་མྱོང་ཡོད་མི་ཅི་དགོ་གནོ་སྟོབས་ཤུགས་ཅན་གྱི་གདམ་ཁ་མིན་པར་ཨེ་ཤི་ཡ་ལུང་བསྟན་རྣ་མེད་ཀྱི་ང་རྗེ་ལུགས་སྟོད་སྨད་དགའ་བདེ་པའི་ལུགས་སྲིད་ཕར་ཁུག་གི་སྐྱོན་ཆོས་ལུགས་ངོ་ལོབ་ཨི་ན་གདམ་ཁ་བཅབ་སྟེ་ཁ་སོ་སོ་རྒྱུ་ཞིམ་ལས་མ་བུད་མི་ཕོ་ཉ་ཡིན་པས་ཨེ་ཤི་ཡ་བཅུ་བཞི་གྱི་བཅུ་གཉིས་ལས་བཅུ་བཞི་ཚུན་དབའ་ཡི་ལུགས་སྲིད་ཕར་ཐོག་རང་གི་བུ་ཚུགས་བསྟན་ཆོས་ལས་མ། ཆུའི་དགའ་བདེ་བའི་ས་ཁ་ར་ཡུལ་སྒོ་དགའ་བདེ་བའི་ཟན་ཆུའི་གྱི་ཆོས་ར་ཡི་སེམས་ལས་སྔགས་ཀྱི་ནམ་མཁའ་ར་མཛེས་ཤིང་ད་ང་ར་ཡི་ཞུ་ཁྲིད་དེའི་གཙོ་བོ་དཀོན་མཆོག་གི་སྐར་མ་ཚུར་ལས་ཡང་ལྷག་པ་ར་མཐོ་བོ་བའི་སྔགས་ཀྱི་བཟོ་ནི་ཡིན་དེ་མ་ཚད་བྱང་ཕྱོགས་ཐ་མ་ལུ་ཆུའི་ཚོགས་ཀྱི་རི་བོ་དགུ་སྔགས་ཀྱི་རྡུལ་ནི་ཡིན་ནམ་མཁའ་ཡི་སྤྲིན་ལས་ཡང་མཐོ་སར་སྔགས་ཀྱི་མཛེས་ཤིང་ད་བླངས་ན་མ་ཕྱི་བའི་དཀོན་མཆོག་ཟུམ་སྔགས་ཀྱི་ཡང་བྱུང་བོ་རྣོ་ནུ་ཆོས་ཀྱི་ཤེས་ཅི་ག་ལུ་སི་བར་གྱི་རྣོ་ཐང་ན། ཁོའི་དམིགས་པ་འགའ་ཅི་ཡོད་ག་ལུ་སི་ཕར་གྱིས་འདོད་ཆགས་ལངས་ནོ་གོ་ནི་བུམ་ཡཱ་བྷལ་གྱི་རྒྱལ་ཁྲི་ཡང་ལས་ཡང་དུ་རྒྱལ་ཁབ་ཅོང་ནི་དང་ཆབ་ཆེའུ་ག་ཅི་ར་དི་ན་ལས་ག་ཨ་ར་གོ་ཙུ་ནུ་དི་བེ་ཨ་ནི་ཕོ་རྒྱལ་སྐད་ངན་ཅན་ག་ཅི་ར་དི་ན་ལས་གོ་ཙུ་དི་བེ་ཨུ་ད་ཕོ་ཉག་སྐད་ངན་ཅན་གྱི་བེ་བུ་ནུ་བུ་ད་ཞན་ཡ་ཕོ་ཉག་མ་རབས་ཅི། ཁོ་སྙམ་དེ་ཉོན་ནོ་གསུང་འདེབས་ཞེས་ན་ལས་གསུང་སྨྲས་ཅི། ཡོ་ཧ་ནན་ཞིག་གིས་རྒྱལ་ན་སྐྱོན་མཆོག་འདི་བཙལ་བ་ཡིན་བཙལ་བ་འདི་སྐྱོན་མཆོག་གི་གཞུང་ཆུང་གི་གཞི་རྟེན་ཡིན་ཁྱོད་ཀྱིས་ནམ་ཡང་མཐར་ཁེའུ་བས་བཙལ་བ་འབད་བེད་ཆུ་མིན་ཚུལ་བཙལ་བ་འདི་ལུས་ཚེ་ཕར་ལུས་ཡུན་རུང་ཁོ་བཙལ་བ་ལས་ཐག་རིང་སར་ཡག་སོ་ནོ་མཐའ་མཇུག་ལུས་སྐྱོན་མཆོག་ལས་ཐག་རིང་སར་ཁོ་གི་སྐྱོན་མཆོག་ལུས་རྡོ་འགྲེན་འབེན་མི་ཟུམ་མཐོང་ནོ་ཁོ་ཡི་སེམས་ཀྱི་བཏང་བའི་སྐྱོན་མཆོག་འདི་ཁོ་ཡི་གྲབས་བྱང་ཕྱེད་ཟུམ་པའི།

ལྟ་བ་ཅན་ག་གསུམ་གྱིས་ཞིང་ཁམས་སྣ་ལུགས་བར་ཆད་འབྱུང་ཆུབ་འོང་ས་ནི་འདི་ན་ནམ་ཡང་མེད་པའི་ཕྲག་དོག་དང་ང་རྒྱལ་སྐྱོན་མཆོག་གི་བློ་གཏོད་དང་བྱམས་བརྩེའི་ཚུལ་ཡིས་དྲི་བ་ཚུ་དྲི་བ་ཞུ་ཚུལ་མིན་དེ་ཚོ་ག་གི་ཡང་མ་ཐོན་པས་ཧང་སྟོང་པའི་རིག་པ་ཅན་གྱི་ལུས་སེ་ཕར་ཨ་ནི་སྐྱེས་རུབ་འདིའི་སྐྱོན་མཆོག་གི་བརྒྱད་ཁྲིའི་སྦོ་ལོ་ཁར་ཡོད་པ་ལས་ཕྲང་བཞིའི་ཕྲ་བ་སེ་ཤེ་སྦེ་འདིའི་མགོ་རྩུབ་མ་ཚའི་སྐྱོན་མཆོག་ལུ་བ་སངས་མེད་པའི་དོང་ལེན་མ་བེ་རུང་དྲི་བ་སྐྱོན་ནུ་འཁོར་གྱི་ག་དད་པའི་གནས་སྟངས་ཚུ། ཇོ་དོ་ཀོ་གི་དྲིན་ནོ་ག་བྱིས་པའི་སྐྱོན་ཆོས་ལུགས་གཉེན་འདྲ་ག་ར་ཡོད་དབྱིན་ན་ག་དད་པའི་ཁོ་གི་བཟོ་མི་བྲོ་བ་ཡོང་གི་ཁོ་སྐྱོན་ཆོས་གི་དཀའ་ཉེན་གོ་ཁོ་གི་བསམ་འཆར་ན་ལབ་ནོ་སྲིད་པ་ཅུང་ནི་དུན་ལུ་བཞིན་ཐབ་ལམ་ཡང་ཡོད་ཡོད་ཟེ་ནོ་ནོ་སྐྱོན་ཆོས་གི་ལུ་སི་ཕར་གི་དུང་ལིན་ག་དད་པའི་རྫས་སྣའོ་མ་ཤོ་གི་རེ་བ་ཀུ་འོང་སྐྱོན་ཆོས་གི་ལུ་སི་ཕར་འཇམ་སྟོང་ཏོ་བའི་ཏོར་བཏང་ཚོ་གལ་སྲིད་མི་དགེ་བའི་སྡིག་པའི་འབྱུང་ཁུངས་དེ་ལས་ཡིན་པ་ཅིན་གལ་སྲིད་ལུ་སི་ཕར་འདི། གོ་དང་བ་ཀུན་ཆོས་ཀྱི་བྱམས་བརྩེ་ལས་དཔྱད་བདག་ག་ཅིག་པས་དེ་ན་རང་མ་ཟད་པ་ཞབས་དབྱེ་ན་གཞན་འཛམ་གླིང་ཚོ་ན་ལུ་དར་ཆབ་མ་ཇོ་ཡི་ཧེ་མ་ག་ཅིག་པས་ངན་པ་ཚོ་དཔོན་མ་དང་བ་ཞབས་དབྱེ་ན་ཀུན་ཆོས་ཀྱི་ག་ཅིག་པས་ལུ་ཚེ་ཕ་ལུ་སྲོག་ཁྲིམས་མ་སྐྱེ་བར་ཞབས་དབྱེ་ན། ཡོད་ཚད་ཀྱི་མནོ་བསམ་བཏང་ཕོ་ཉ་ག་ཨ་རག་གི་ཐོག་མི་དེ་ག་ཅིག་མནོ་མནོ་འོང་རྒྱལ་ཁབ་ནང་གི་རྒྱལ་པོ་གཉིས་རུ་སྲིད་འཛིན་ཚོ་ཡི་སྐོར་ལས་རྫུན་མ་ཤོབ་ཚུ་དར་ཆབ་བཏང་བ་བྱིན་བདེ་ལས་རྫུན་མ་ཤོབ་བླ་མེད་དེ་སྲོག་ཁྲིམས་བཀལ་ཏེ་འབེལ་བ་བྱིན་བདེ་ལུས་བདེ་འཁུང་བཀལ་ནས་རྫུན་མི་ཤོབ་འདི་མི་བདེན་པ་ཨི་ན་ཡང་ན་མི་ཆུ་ཧ་ལེ་འུ་འགའ། སྐྱོན་མཆོག་གི་སྙན་གྲགས་དང་བློ་གཏད་ཚུལ་གྱི་ཆ་ནས་བཞག་ནི་འདོད་ལུགས་ཨི་མེད་དུས་ཁོ་གི་དཔའ་མདོ་ཤིག་ཤིག་རྗེས་གདོང་ལེན་འབེལ་ནུ་དེ་འབྲི་བ་ལུགས་དྲི་མེད་དེ་མ་གཞི་སྐྱོན་མཆོག་ངོ་མ་རང་དྲང་བདེན་གྱི་ཐོག་ལས་ཨི་མེད།

སའི་མཚོ་ནོ། བྱམས་བརྩེ་འདི་རང་བ་ཅན་གྱི་དམ་མཁའ་ལོ་བརྟན་དབྱིངས་གཉིས་རུ་ང་བྱེད་ཀྱི་དམ་མཁའ་མི་ཁྱབ་བྱམས་བརྩེ་སྦེ་ནི་འདོད་ལུ་ཕྱིའི་ལུ་ང་བྱེད་ཀྱི་དང་བ་བློ་མ་བརྟས་སར་སྐྱོན་ཆོས་ཀྱི་ང་བྱེད་ལུ་བློ་བརྟས་སྒོ་ནི་དབྱིངས་པས་དེ་ལྟ་ནི་འདོད་ལུ་ཁོ་ཡི་ཐབས་ལམ་གྱི་དགའ་སྤྲོ་དགའ་སྐྱེ་དང་ནི་སོགས་འབྱུང་ནི་དབྱིངས་ལས་དེ་བེའུ་ལས་དགའ་སྐྱེ་ཡང་དུས་ནམ་ཡང་ལོག་སྟེ་ངན་པའི་ན་དམ་མཁའ་མི་ཁྱབ། དབྱིན་རུང་ལུ་སི་པར་གྱི་བཀའ་གཉེར་བཟོ་བོ་གཉིས་ཏེ་ཞིང་ཁམས་ནང་སྡོད་མ་ཚུར་བས་མའོ་ལུང་ཏེན་ཅུང་གཉིས་དགུ་ནང་འཛམ་གླིང་ག་ར་ལུ་གུ་སྐོར་སྐྱབས་མི་བུའི་ཨ་མགལ། ཡང་གཅིག་དུས་སའི་ཏན་ཟེར་མི་སྒྲུབ་བོམ་འདི་དག་མཉམ་ཁོ་ཡི་ཕོ་ཉོ་ཚོ་ག་ར་ས་གཞི་གུ་དབྱུག་སྐོ་ཡི་དབྱིན་རུ་ང་ཆེ་འབྲི་གས་ག་བསྟན་པའི་རྒྱུ་སྐར་འཛམ་གླིང་འདི་འཇིག་རྟེན་གྱི་འཐབ་འཛིང་ན་ལུ་ལྕགས་མར་གཏོགས་ནི་བྱུང་ནུ་དུས་འདི་འཛམ་གླིང་ན་བསྐོ་བཏང་ནུ་ཡང་ན་རྨི་རབས་དང་པ་དུས་མིན་གྱི།

ཁོང་ཚོ་ཡང་རང་དབང་གི་གདམ་ཁ་སྐྱབས་གནས་ཡ་བྱེད་ནོ་སྐྱོན་བརྗོད་ཀྱི་ཁོང་ལུགས་ངོ་ཤེས་པའི་རིགས་པའི་བཟང་པོ་དང་ངན་པའི་ཤིང་འབྲས་མ་ཟ་ཟེར་བཀའ་གནང་ནོ་བཀའ་དང་བསླབ་བྱ་ལུགས་མ་ཉན་པ་དེའི་ཤིང་འབྲས་ཟ་བཞིན་པས་ཁོང་གི་རྡུལ་གྱི་ཕྱོགས་སུ་དམག་ཆེན་ཚོ་གདམ་ཁ་སྐྱབས་ནོ། རྒྱལ་སྲིད་ཧེ་བག་བཀག་བྱ་བའི་ཤིང་གི་ན་ལེ་བར་དོས་བརྒལ་བའི་ཤེས་འཇོག་དང་རྡུལ་བཟོ་རྣམ་འགྱུར་ཡུལ་མི་བུའི།

ཐབས་ཤེས་ཚོ་མ་ཇུ་ཡས་རྒྱལ་སྲིད་ད་རེས་ཡང་ཁོ་གི་ཅོག་གཅིག་པའི་བོད་མི་ཚོ་ལུག་བསླབ་མེད་ཁོ་གི་ཁོང་ལུག་ཤོབ་ཀྱི་ལྷུང་བའི་བསླབ་མེད་རྒྱལ་སྲིད་ཁོང་ཚོ་སྡིག་པི་ན་འདོད་པ་ཅིན་ཁོང་ཚོ་ཡང་ཡང་ཁྲོས་ཁྲོས་བས་ཁོང་སྐྱོན་ཆོས་ལས་སོ་སོ་བས་དི་གཉིས་རུ་ངོ་མ་བེ་བ་ཅིན་ཁོང་ག་ར་གཉིས་རུ་སྡིག་པི་མི་ཚེ་དམ་ཁ་ཅབ་མི་ཚོ་དུས་ཀྱི་དབང་འོག་ལུག་ཚིབ་ཨིན་བས་ཅོ་སི་སི་བས་ཨ་དམ་ཧེ་བ་དང་མོ་རེ་དམབ་ཨ་དམ་གི་ཤོབ་ལུག་ཁ་ཟེ་ནུ་ད་རེས་ང་ཅེ་ཚོ་ལུག་གྲུབ་འབྲས་ཚོ།

ཀུན་ཆོས་ཀྱི་བང་དང་ཁ་འབྱེད་གཏམ་གཉིས་འདི་སྐྱིད་པའི་ཐག་བཅིངས་དང་ཁ་འབྱེད་སྒོ་མི་འདི་ང་བྱེད་ཀྱི་བང་ན་བྱུང་ཨི་མེད། ཁོང་གི་སྡིག་པ་བེའུ་དང་མགོ་གདངས་པ་དམག་ཆེན་གྱི་སུན་ཚུགས་འདི་ང་བྱེད་ར་ཡི་ཕམ་མདངས་པི་དུང་ཧིན་གནའ་ལུགས་གཙུག་ཏང་ནུ་འཇུ་ཚིག་འདི་ལས་བསྟན་ཏེ་ཁྱིམ་གནའ་ལུགས་ལོངས་སྤྱོད་དང་འཛམ་གླིང་འདི་ན་ཉིན་པི་སྡིག་པ་གི་རྨི་ཡི་དུང་ཧིན་མི་སྤང་ཚ་ནུ་འགྲོ་བ་རྨི་ཚུགས་ཀུན་ཆོས་ལས་ཁ་འབྱེད་བུ་དང་ཁོང་ཚུགས་ཁོང་ར་ཡི་ཉག་རོབ་དང་མཉམ་ཡང་ན་བྱེད་ནུ་སྡིག་པི་སྒྲུབ་འབྲས་ཚུ། ཚ་བྱང་འཇིགས་སྐྲག་སྡུག་བསྔལ་འཆི་བ་སྡིག་པ་འདི་བདུད་ཀྱི་བཟོ་ཡི་གཞུང་ངོ་འདམ་ཁ་ལྕགས་སྤྲིན་པས་འདི་ན་འགག་ར་ན་ཚ་ཚུལ་གཉིས་གནས་དང་འཆི་བ་འགག་ར་ན་བྱེད་ཀྱི་མཐའ་འཁོར་ལོ་ཡོད་གཉིས་གཉིས་རུ་ཆོས་ཀྱི་བསླབ་མས་སྐྱོན་ཆོས་ཀྱི་དགའ་འཆི་བའི་རྫས་མ་ནག་མོ་ཉིད་བསྟན་པའི་ཨི་ལྡན་ལྡུམ་ར་ན་སྐྱོན་ཆོས་ཀྱི་གཟི་བརྗིད་ཅན་གྱི་ཁས་ལག་དམ་བཅའ་རྫས་རྣམས་མེད་དེ་གསུང་རབ་འགག་ར་ན་ལོ་འདུག་སྐྱོན་ཆོས་ཀྱི་ཁས་ལག་དམ་བཅའ་རྫས་རྣམས་ནུ་སྡིག་པ་པའི་འབྱུང་མི་ཚོ་འགག་ར་ཁོང་གིས་ལོག་སྟེ།

སེར་སྣ་ཅན་གྱི་དཀོན་མཆོག་ལུགས་ངོར་གེལ་བེ་ནུ་ཨིན་རུ་དཀོན་མཆོག་གི་གསུང་རབ་ན་ཁོ་གི་གསུང་ནུ་ཁོ་དཀོན་མཆོག་གི་སས་མ་ཤི་ཀ་གི་སྟོན་པ་ཡེ་ཤུ་བྱོན་པའི་དུས་ཀྱི་གོ་ཏོ་དུས་གཏན་དུ་འདོན་ལུགས་ངས་བཏང་དེ་ངས་བདེན་པའི་ཨི་དན་ལྡུམ་རའི་ན་སྟོན་པ་ཡེ་ཤུ་གི་ཁས་ལངས་དམ་བཅའ་མཛད་གནང་སྟེ་ཁོ་ལོག་བྱོན་འོང་ཟེ་གསུང་ནུ་དུས་ཀྱི་ང་ཅེ་ལུ་བློ་ཕམ་བཅུབ་མས། ཁོང་གིས་ང་ཆེ་སྐྱོན་ཕྱོགས་ལས་ཐག་རིང་སར་ཁྱི་འཇུག་ཡིན་ཁོ་དུས་གཏན་དུ་འདོན་ལུགས་མེད་སྟངས་ནི་ཡིན་པས་སྐྱོན་ཕྱོགས་ཀྱི་དུས་ཀྱི་གདོང་ལེན་དགའ་དད་པའི་ལས་མཛད་གནང་དང་མོ་སེར་སྣ་ཅན་ལས་བྱམས་བརྩེའི་ཁྱད་པར་དགའ་དད་པའི་ཕྱག་འཚུབ་འོང་ཀ་མ་ཤི་ཀ་བརྗོད་ནི་འོང་ཁོ་ཡེ་ཤུ་ཡི་རྟགས་མཚན་དགུ་བཅངས་ནི་འོང་ཅང་ཙེ་གྱིས་ཁོ་ཡི་ཆགས་ལུགས་གདོང་སྤེགས་བཏང་ནི་འོང། ཞིང་ཁམས་དང་འཇིག་རྟེན་འཛམ་གླིང་གི་བར་ན་ཅང་བཞག་མིང་སྡེ་གི་གོ་གི་འཛམ་གླིང་ཡོངས་ལུགས་དཔེ་སྟོན་པའི་དཀོན་མཆོག་གི་བདག་འཛིན་རྗེས་གནང་ཡིན་དཀོན་མཆོག་ལུགས་ག་ཚོགས་ཡུལ་ཨི་ཤུའི་རྟགས་མཚན་འདི་དཀོན་མཆོག་གི་ག་ཚོགས་ཚབ་ཆེན་པའི་སེལ་དྲ་བེ་ཝིན་ཡིན། ང་བྱས་ཀྱི་གཙོ་བོ་དཀོན་མཆོག་གི་དད་པའི་སྲུང་མས་ཡར་མི་ཡ་སུམ་ཅུ་སོ་བཅིག་གི་སུམ་མནའ་ལུགས་ནམ་ཡ་ཇོ་ནི་མི་བི།

ཁ་ཉིན་སྐྱེས་ནོ་ཡ་མཚན་ཆེ་ཡི་དུས་རབས་ན་ལུག་སྐྱོན་ཆོས་ཀྱི་ང་ཆེ་ལུག་གའུ་ཡིན་ཡ་མཚན་ཆེ་ཡི་སྐྱོན་ཆོས་ཀྱི་ག་ཚོ་འདི་ཡི་ག་ཏི་དགུ་ཏི་ཏིན་ཡུལ་རུ་ཁོ་འཇོན་བའི་ང་ཆེ་ལུག་ཉེན་ཁ་ལས་གསུམ་ཡིན། ཕྱག་རོགས་ཚོ་ལུང་ཤོང་གནའ་མི་ས་མིག་གཏིང་ཅན་ཡོད་ས་ལ་དུང་གནའ་མི་ས་མིག་སྣ་དུང་དུང་ཡོད་ས་ན་ཡང་སྐྱོན་ཆོས་ཀྱི་བྱམས་བརྩེ་འདི་ཆོས་སྦས་ས་ལྷུས་ཚུབ་མེད་པར་མྱོང་ལྷུས་མ་ཚུབ་མེད་པར་མྱོང་ས་གནས་ག་ཏི་ཡང་མེད་འོང་སྐྱོན་ཆོས་ཀྱི་བྱམས་བརྩེ་ཆོས་སྦས་ས་ལྷུས་མ་ཚུབ་མེད་འོང། ས་གནས་ག་དེ་ཡང་མི་འོང་ཆོས་རྒྱུན་ཕྱོགས་ལས་ཐག་རིང་ས་ཇོག་ཇོ་འཚུབ་དང་ཁོ་ཡི་བྱམས་བརྩེ་གི་ཆོས་ལུགས་ཚུད་མ་ཐོབ་མི་འོང་རྒྱུད་སྡེ་རྫུན་མ་ཧྲོག་གིན་ཁོ་གི་བསླབ་མེད་སྐྱོན་ཆོས་ཀྱི་ཆོས་ལུགས་མི་ག་ཡས་ཁོ་གི་ཆོས་ལུགས་ཅོ་ཅོ་བོ་རྣོ་ཆུབ་མེད་དབྱིན་རུ་མ་ཤི་ཀ་གི་སྲུང་མས་ང་གི་ལ་བི་གུ་རྟ་ཉིད་གུ་ཅང་ཛེ་ཡུས་དུས་གི་བསླབ་མེད།

གསོལ་བ་བཏབ་ནས་འཁོར་གྱི་ཆོས་ལུགས་སྦུབ་མས་ཆོས་ཀྱི་མི་ཚེ་ཨི་ཧྲུ་ལུ་ཕུན་ཧོང་ག་དེའི་ཆོས་ཀྱི་རེ་བ་དབྱིན་པ་ཅིན་དག་ང་དག་མཉམ་རྨི་ལམ་ཞུ་གལ། བཀའ་ཁྲི་ཆེ་གཙོ་སྐྱོན་མཆོག་ད་རེས་ལས་རིམ་སྙན་གསན་གནང་མི་ག་ཨ་ར་ལུ་གཙོ་སྐྱོན་མཆོག་གི་མཚན་ལས་བྱིན་རླབས་བབས་བྱུང་ཨ་མེན། ལ་སོ། བདུད་ཀྱི་སྐལ་བཟང་འདུལ་བྱེད་ཀྱི་ཕུལ་མའི་ལས་རིམ་ཚུགས་ཀྱི་ཆེད་སྙན་གསན་མི་ག་ཨ་ར་ལུ་ཐུགས་ཁར་བབས་ཏེ་གཙོ་སྐྱོན་མཆོག་གི་བྱིན་རླབས་གནང་འོང་ཟེར་བའི་གི་རེ་བ་དང་རྨི་ལམ་ཡིན་བཀའ་དྲིན་ཆེ་བཀྲ་ཤིས་བདེ་ལེགས།